དང། བྱང་སེམས་ཀྱི་སྡོམ་པ་དང་འགལ་བ་དེ་ཚོ་རྟག་ཏུ་ཡུལ་ང་རང་ཚོ་དཔེར་ན་ང་རང་སོ་སོ་བསྒོམ་རོ་སྐྱབས་སོ་སོ་བསྒོམ་སེམས་ར་མ་ཅི་སྦས། དེ་འདྲའི་ཚོགས་ཞིང་དག་དེ་སྐྱེ། དེ་འདྲའི་ལྷར་ཅིག་བསྒོམ་བྱས་དུས་མདུན་དུ་བཤགས་པའི་བསམ་བློ་གཏོང་ཡང་ཤེས་རབ་འཁོར་ཡིན་པ་རེད། བླ་མ་རྒྱལ་བ་སྲས་བཅས་དང་བཅས་པའི་སྤྱན་སྔ་རུ་བཤགས་ཟེར་བྱས་ནས་གཟིགས་ཡས་ཁུ་བསྟན་པ་ལྟར་དངོས་སུ་ན་རྒྱལ་བ་སྲས་བཅས་པ་དངོས་སུ་ང་རང་ཚོ་ལ་མཇལ་ཡས་ཡོད་མ་རེད་དེ། ཡིན་ན་ཡང་དག་གོ་གང་ཅིག་ང་རང་ཚོ་དུས་ཡུན་ཅིག་ལྷར་ཅིག་བསྒོམ་བྱས་ནས་ནི།

ག་རེ་ཟེར་རེད། གཅིག་ག་རེ་ཟེར་རེད་ད་ཨ་ལས་ཆང་བཏུང་བར་རྩིས་དང་ཆང་བཏུང་བའི་ལྟུང་བ་རེད་ཅེས་ལ་རྩིས་ན་ཁོ་ལ་ཁྱད་གསོད་བྱས་ནས་ཆང་བཏུང་ན་ནི་ཨ་ད་ག་ནང་ད་ཡོད་མ་རེད་ཆང་བཏུང་ན་ནི་སྡིག་པ་ལ་འགྲོ་གི་ས་ར་བ་དེ་རང་བཞིན་ཁ་ན་མ་ཐོ་བ་ཆགས་འགྲོ་དེ་འདྲས་མ་ཡིན་པ་བྱས་ད་ག་ར་ད་ག་རེ་ཟེར་རེད་དེ་འདྲས་མེད་པ་བྱས་ནས་ག་རེ་ཟེར་རེད་ད། སྡིག་པའི་བསམ་བློ་དམ་སྣང་མེད་ས་ར་མ་རྩིས་པ་བྱས་ནས་དེ་འདྲས་ཆང་ག་ར་བཏུང་བ་ཡིན་ན་ད་ཁོ་བཅས་པའི་ཁ་ན་མ་ཐོའི་ལྟུང་བ་ཆགས་འགྲོ་གང་ལྟར་ཀྱང། རང་བཞིན་ཁ་ན་མ་ཐོ་བ་ཁོ་ཡང་ཡིན་པ་ཅིག། སྡིག་པ་ཡི་ག་རེ་ཟེར་རེད། ག་རེ་ཟེར་དེ་ཡིན་དུས། གསོ་སྦྱོང་བྱས་ནས་ཡང་དག་གི་མེད་ཡ་ད་དེ། ཁོ་ག་རེ་བྱེད་དགོས་རེད་ཟེར་ན་ཡིན་གཅིག་མིན་གཅིག། བླ་མ་རྒྱལ་བ་སྲས་བཅས་པའི་སྤྱན་སྔ་ལ་བཤགས་དགོས་ཡོད་ས་རེད། ད་ཡིན་དུས་ད་ང་ཚོ་རྡོག་རྡོག་ཐ་ན་ངས་དེ་འདྲ་བཤད་དེ་གཙོ་བོ་རྡོག་རྡོག་ག་རེ་བཤད་རེད་ཟེར་ན། གསོ་སྦྱོང་དེ་ལ་འགྲོ་ན་ཡིན་གཅིག་མིན་གཅིག་བྱེད་སྟངས་ཞིབ་ཅིག་ཡོད་ཤག། ག་རེ་རེད་ཟེར་ན་ད་གསོ་སྦྱོང་སྒང་ལ། བཅས་པའི་ཁ་ན་མ་ཐོ་བའི་ལྟུང་བ་གོ་བཤགས་ས་ནི་ད་ག་ར་མའི་དགེ་འདུན་རང་དཔལ་ཡོན་ཏུ་གོ་ལ་བཤགས་དགོས་པས་རེད། མ་ངེས་པ་ད་བཤགས་དགོས་ཐལ། ད་དེའི་ཁ་ཐུག་ལ་སོ་སོའི་དངོས་གནས་དྲང་གནས་དཔེར་ན་སོ་སོ་ལ་ད། དཔེར་ན། ལྷག་མ་ཅིག་གོས་བསྡད་ཡོད་ན་ག་རེ་ཡིན་ལྷག་མ་ཅིག་གོས་བསྡད་ནའོ་ད་དེའི་ཁ་ཐུག་དེ་ལ། ལྷག་མ་གོ་ལ་རང་བཞིན་ཁ་ན་མ་ཐོ་བ་གཅིག་དང་བཅས་པའི་ཁ་ན་མ་ཐོ་གཉིས་སླེབས་འགྲོ་བ་སླེབས་འོང་དུས་ད། གཉིས་ཀ་ལོ་རང་བཞིན་ཁ་ན་མ་ཐོ་བའི་ལྟུང་བ་གོ་ག་རེ་སོ་ལྷག་མ་གོ། སུ་ཟེར་དེའི་ཚེ་ད་གཉེན་པོ་སྟོབས་བཞི་ད་གཉེན་པོ་སྟོབས་བཞི་ནང་ནས་བྱང་ཆུབ་ཀྱི་སེམས་བྱས་ན་དག་འགྲོ་ར་བ།

ངོ་བོ་གང་བྱས་དེའི་སྡིག་པ་རུ་ག་ལ་གང་འཚམ་ཞིག་དག་གི་ཡོད་ཤག་ཏོག་ཙམ་ད། བཅས་པའི་ཁ་ན་མ་ཐོའི་ལྟུང་བ་ཁོ་ད་ཁོ་རང་དང་མཉམ་པོ་ཡོད་མཁན་བཟོ་འདྲ་བ་ད་ཅིག་པ་བཅས་པའི་ཁ་ན་མ་ཐོའི་ལྟུང་བ་བྱས་རོགས་ཁོ་ཡང་ནི་ད་གང་ཅིག་སོ་སོའི་ཕྱིར་བཅོས་བྱེད་སྟངས་ལྟ་བུ་ཁོ་ད་དཔེར་ན་ལྷག་མ་ཅིག་སྟོན་གི་ཡོག་རོགས་ཁོ་ཚོ་ནང་བཞིན་བྱས་བསམ་བློ་བཏང་བཏང་གོ་རྣམ་པ་བཏང་བཏང་སོང་ན་གཉིས་ཀ་དག་འགྲོ་བ་རེད་བྱས་ཙང། གསོ་སྦྱོང་བྱེད་ས་མེད་པའི་ཁ་ས་ཆ་ཅིག་ལ་སླེབས་ན། བཅས་པའི་ཁ་ན་མ་ཐོའི་ལྟུང་བ་བྱས་རོགས་པ་དེ་ཚོ་ད་བཤགས་པ་བྱེད་ས་ཧ་ལམ་མེད་པ་བཟོ་འདྲ་ཅིག་ང་རང་ཚོ་དེ་མི།